ད་རིང་ང་ཚོ་ཨ་རིའི་རྒྱལ་ས་ཝཱ་ཤིང་ཐོན་དུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་བོད་སྐད་སྡེ་ཚན་གྱི་ཁམས་སྐད་ནང་ད་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་བྱུང་བཅུ་བདུན་པའི་ཆུ་ཡོས་ལོ་ཡི་བོད་ཟླ་ལྔ་པ་ཚེས་ཉི་ཤུ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་བདུན་པ་ཚེས་བརྒྱད་གཟའ་སྤེན་པའི་གི་ལས་རིམ་ཁག་རྣམ་པ་ཚོ་ལ་ཞུ་དགོས་ཡིན། ད་ནི་ད་རིང་གི་ལས་རིམ་ཁག་གི་ཐོག་མ་ལ་ཨ་རུ་ན་ཅལ་མངའ་སྡེ་ཡི་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་མཆོག་ཨིན་དྲ་ན་གར་ཐུབ་བསྟན་དགའ་ཚལ་གླིང་གི་དགོན་པ་ལ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་ཡི་འཁྲུངས་སྐར་ཡི་མཛད་སྒོ་ཐོག་ཆེད་ཕེབས་གནང་ནས་གི་བཀའ་སློབ་གནང་ཡོད་པའི་གནས་ཚུལ་བཅས་ད་རིང་གི་གསར་འགྱུར་ཁག་དང།

ད་རིང་གི་གསར་འགྱུར་ཁག་རྒྱང་སྲིང་འབུལ་གི་ཡིན། ཨ་རུ་ན་ཅལ་མངའ་སྡེ་ཡི་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་མཆོག་ཨིན་དྲ་ན་གར་ཐུབ་བསྟན་དགའ་ཚལ་གླིང་གི་དགོན་པ་ལ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་ཡི་འཁྲུངས་སྐར་ཡི་མཛད་སྒོ་ཐོག་ཆེད་ཕེབས་གནང་ནས་གི་བཀའ་སློབ་གནང་ཡོད་པའི་གི་གནས་ཚུལ་ཐོན་གི། དེ་ཡང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས ྋསྐྱབས་མགོན་ཆེན་པོ་མཆོག་ཕྱི་ལུགས་ལྟར་དགུང་གྲངས་བརྒྱད་ཅུ་གྱ་བརྒྱད་ལ་ཕེབས་པའི་གི་སྐུ་ཡི་གི་འཁྲུངས་སྐར་ཉིན། བོད་མི་གནས་སྡོད་ཀྱི་འཛམ་གླིང་གི་ས་ཕྱོགས་གང་ས་ལ་ནི་རྒྱ་དུས་གཅིག་གི་སྲུང་བརྩི་གཟི་བརྗིད་ངང་ཞུས་ཡོད་པ་བཞིན་སྤྱི་ཟླ་བདུན་པ་ཚེས་དྲུག་ཉིན་རྒྱ་གར་བྱང་ཤར་ཨ་རུ་ན་ཅལ་མངའ་སྡེ་ཡི་རྒྱལ་ས Indranagar ནང་རྟེན་གཞི་བྱས་པའི་ཐུབ་བསྟན་དགའ་ཚལ་གླིང་དགོན་པ་ནང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས ྋསྐྱབས་མགོན་ཆེན་པོ་མཆོག་དགུང་གྲངས་བརྒྱད་ཅུ་གྱ་བརྒྱད་ལ་ཕེབས་པའི་གི་སྐུ་ཡི་གི་འཁྲུངས་སྐར་དུ་སྲུང་བརྩི་ཞུས་ཡོད་པ་དང་མཛད་སྒོ་ཡི་སྐུ་མགྲོན་གཙོ་མངའ་སྡེའི་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་མཆོག་ཆེད་ཕེབས་གནང་ཡོད་པ་དང་སྐབས་དེར་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་མཆོག་གིས་སྤྱི་ནོར་གོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ད་བར་འཛམ་གླིང་ཡོངས་ལ་བཀའ་དྲིན་བླ་ན་མེད་པ་བསྐྱངས་པ་དང་ལྷག་པར་དུ་ཁོང་གི་འཚེ་མེད་ཞི་བའི་དེད་དཔོན་ཆེན་པོ་ཡིན་པ་སོགས་ཀྱི་གིས་མང་ཚོགས་ལ་ངོ་སྤྲོད་གནང་ཡོད་པ་མ་ཟད་གོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཡུན་རིང་བརྟན་པའི་གི་ཆེད་དུ་སྤྱི་ཁྱབ་བློན་ཆེན་ཁོང་དང། མི་དམངས་ཚང་མ་གིས་སྨོན་ལམ་རྒྱག་དགོས་པ་དེ་གལ་ཆེན་པོ་རེད་ཅེས་གསུངས་ཡོད་པའི་གི་གནས་ཚུལ་ཐོན་གི། ད་ནི་བསོད་ནམས་ལྷ་མོ་གིས་ཕྱོགས་སྒྲིག་བྱས་པའི་གི་དམིགས་བསལ་གི་གསར་འགྱུར་དེ་ཉན་རོགས།
ཕྱི་ཟླ་བདུན་པའི་ཚེས་དྲུག་ཉིན་ནི་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་ཕྱི་ལུགས་ལྟར་དགུང་གྲངས་བརྒྱད་ཅུ་གྱ་བརྒྱད་ལ་ཕེབས་པའི་སྐུའི་འཁྲུངས་སྐར་ཉིན་མོ་ཡིན་ཞིང། འཛམ་གླིང་གི་ས་ཕྱོགས་གང་ས་ནས་སྐུའི་འཁྲུངས་སྐར་སྔ་རྗེས་སུ་རྣམ་པ་འདྲ་མིན་གྱི་ཐོག་ནས་སྲུང་བརྩི་བྱེད་ཀྱིན་ཡོད་པ་ལྟར།

ཨ་རིའི་བོད་དོན་དམིགས་བསལ་འབྲེལ་མཐུད་པ་ལྕམ་ཨུ་ཛི་ར་ཟེ་ཡ་མཆོག་སྐུ་མགྲོན་གཙོ་བོར་གདན་ཞུ་ལྟར་ཆེད་ཕེབས་ཀྱིས་གསུང་བཤད་གནང་བའི་ནང།
ད་རེས་ཁོང་ཨ་རིའི་ཕྱི་སྲིད་ལས་ཁུངས་ཀྱི་ཚབ་ཞུས་ནས་གོང་ས་མཆོག་གི་སྐུའི་འཁྲུངས་སྐར་སྲུང་བརྩིའི་མཛད་སྒོར་བཅར་རྒྱུ་བྱུང་བར་ཧ་ཅང་དགའ་པོ་བྱུང་ཞེས་དང།

ཧྥ་རན་སིའི་གྲོས་ཚོགས་གོང་མའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ། ལྕམ་ཇཱ་ཁུ་ལན་ཨུ་སི་ཐར་ཇི་བྷི་རན་ནེའུ་མཆོག་གིས་གཙོས་པའི་གྲོས་ཚོགས་འཐུས་མི་ཁག་ཅིག་དང་ཕ་རི་སིའི་རྫོང་དཔོན་གཞོན་པ། གཞན་ཐའེ་ཝན་གཞུང་ཚབ་གཞོན་པ་སོགས་ཆབ་སྲིད་ཀྱི་གནད་ཡོད་མི་སྣ་ཆེད་ཕེབས་གནང་ཡོད་པས་མ་ཚད། བོད་མིའི་ཕྱོགས་ནས་ཡོ་རོབ་སྤྱི་འཐུས་ཐུབ་བསྟན་རྒྱ་མཚོ་ལགས་དང།

ཡུ་རོབ་སྤྱི་མཐུན་གྱི་མཛད་འཆར་དང་བསྟུན་ནས་སྐུའི་འཁྲུངས་སྐར་སྔ་སྣུར་གྱི་སྲུང་བརྩི་གནང་བ་དང་ཆབས་ཅིག ྋགོང་ས་མཆོག་གི་ཐུགས་བསྐྱེད་དམ་བཅའ་བཞི་ཡི་སྐོར་པར་རིས་འགྲེམས་སྟོན་ཡང་གནང་ཡོད་པའི་སྐོར་བྷར་སེལ་བོད་ཀྱི་སྐུ་ཚབ་དོན་གཅོད་རྒན་ཁང་རིག་འཛིན་ཆོས་སྒྲོན་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཡོད། སྐུ་མདུན་འཁྲུངས་སྐར་སྲུང་བརྩི་ཞུས་པའི་སྐབས་དེ་ཨ་ནི་ཨ་རིའི་གཞུང་ཚབ་ད་ལྟ Belgium དང་ཐད་ཀར་འབྲེལ་བ་གནང་མཁན་འདི་དང་ཨ་ནི་ཡང་གཞུང་ཚབ་གཞན་དག་འདི

ཨོས་ཏྲེ་ལི་ཡའི་རྒྱལ་ཡོངས་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་སྐལ་བཟང་ཚེ་རིང་ལགས་ནས་འདི་ག་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཡོད། གྲོས་ཚོགས་འཐུས་མི་ཁོང་ཚོ་གསུམ་ཕེབས་ཡོད་རེད་གསུམ་ག་གི་འདུག་ད་ང་ཚོས་གསུང་བཤད་གནང་སོང་ཨ་ནི་ཁོང་ཚོའི་འགྲོ་བ་ཅིག་ན་ཨ་ནི་གསུང་བཤད་ལ་སྐུ་མདུན་ལ་ད་ཅིག་འཁྲུངས་སྐར་ལ་འཚམས་འདྲི་དང་ཨ་ནི་ཅིག་ག་རེ་བོད་པའི་གནས་ཚུལ་ལ་ང་ཚོས་ད་ག་འདྲ་ཅིག་གདུང་སེམས་མཉམ་སྐྱེད་ཡོད་གསུངས་སོ་ག་འདྲ་ད་ལོ་འཁྲུངས་སྐར་འདི་ཨ་ནི་བསམ་པ་ན་ཞེ་དྲག་གྲ་རྒྱས་པོ་ཞུ་བའི་བྱས་རེད་ཨ་ནི། ཀོ། གྲ་རྒྱས་པོ་བྱས་ཡག་པོ་ཅིག་ནི་ཞུ་ཐུབ་སོང་ཟེར་ལ་ནི་འདི་ཞུ་ཡ་ཡིན་ནོ། དེ་མིན་སེང་ག་པོའི་རྒྱལ་ཁབ་ཏུ་དགའ་ལྡན་ཤར་རྩེ་འགྲོ་ཕན་གླིང་དང་འོད་དཔག་མེད་ཆོས་ཚོགས་གཉིས་ནས་གོ་སྒྲིག་འོག། ནང་པའི་ཆོས་ལ་དད་པ་བྱེད་མཁན་དང་གོང་ས་མཆོག་གི་རྗེས་འཇུག་པ་མང་པོས་མགོན་པོ་གང་ཉིད་ཀྱི་འཁྲུངས་སྐར་སྲུང་བརྩི་གནང་བའི་ཐོག། གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་ནས་གཙོ་ཆེར་གོང་ས་མཆོག་གི་བྱམས་བརྩེ་དང་གཞན་ཕན་གྱི་བསླབ་བྱ་ཉམས་ལེན་བྱ་དགོས་པའི་ལམ་སྟོན་གནང་ཡོད་པ་རེད།
We should remember his all his compassion, love. དེ་མིན་ཨུ་རུ་སུའི་བུ་རེ་ཏི་སྤྱི་མཐུན་རྒྱལ་ཁབ་ཏུ་ཡང་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་དགུང་གྲངས་བཅུ་བཞི་བརྒྱ་བརྒྱད་ལ་ཕེབས་པའི་སྐུའི་འཁྲུངས་སྐར་སྲུང་བརྩི་གནང་བའི་ཐོག་ཁལ་མིག་དང་ཐུ་ཝ་བུ་རེ་ཏི་སོག་ཡུལ་སོགས་ནས་གནད་ཡོད་མི་སྣ་དང་མི་དམངས་ཉིས་སྟོང་བརྒལ་བ་མཉམ་སྐྱོད་གནང་ཡོད་པའི་སྐོར་ཁུལ་དེར་གནས་བཞུགས་དགེ་བཤེས་བྱམས་པ་འཕྲིན་ལས་ལགས་ནས་འདི་ག་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཡོད། རིག་གཞུང་བཀའ་བློན་གྱིས་ང་ཚོའི་ཆོས་ཚོགས་ཀྱི་ཚོགས་གཙོ་ལ་ཧྥོན་ལས་བྱུང། ཨ་ནི་ཁྱེད་རང་ཚོ་མཛད་སྒོ་ཆེན་བྱས་པ་རེད་ཡིན་ནའི་ཕ་གི་ལ་སྐྱབས་མགོན་རིན་པོ་ཆེའི་མཚན་ཐོག་ཤུགས་ཆེན་པོ་ཞེ་པོ་མ་བཤད་རོགས་བྱེད་ལབ་འདུག་ཟེར་ཨ་ནི་ངས་ཆོས་ཚོགས་སོ་སོ་ལ་བསྒྲགས་ཡིན་ཕ་གི་རིག་གཞུང་བཀའ་བློན་ཚོ་འགྲོ་སྐད་ཆ་འདི་བཤད་ཤོག་ངས་ལབ་འདུག་ལབ་ཤོག་ལབ་ཨ་ནི་དེ་སྐྱབས་མགོན་རིན་པོ་ཆེ་ང་ཚོ་ནང་པའི་ཆོས་ཀྱི་དབུ་ཁྲིད་རེད་ང་ཚོ་ཨུ་རུ་སུ་བུ་རེད་ཐུ་ཝ་ཁལ་མིག་ནང་པའི་བཀའ་དྲིན་ཆེན་པོ་ཞེ་པོ་ཡིན་ཨ་ནི་ཁོང་གི་འཁྲུངས་སྐར་དུས་ཆེན་ནང་ཁོང་གི་མཚན་མ་འབོད་ལབ་ན་ག་རེ་ལབ་དགོས་པ་རེད། ང་ཚོ་མི་མང་ཚོ་ཨུ་རུ་སུ་མི་མང་ཚོ་ནང་པ་ཚོ་ལ་རྩ་ཁྲིམས་ཀྱི་ཐོབ་ཐང་སོ་སོའི་ཆོས་དབུ་ཁྲིད་མཉམ་དུ་ཐུག་འཕྲད་བྱེད་ཡ་དང་ཁོང་གི་མཚན་འབོད་ཡ་ང་ཚོར་ཐོབ་ཐང་ཡོད་རེད། རྩ་ཁྲིམས་ཐོབ་ཐང་ཡོད་ཐོབ་ཐང་ཡོད་རེད། དེ་ལབ་དུས་ཙ་ནས་ཆོས་རིག་བཀའ་བློན་གྱིས་འོ་ད་དགེ་བཤེས་ལགས་ལབ་སོང་བདེན་པ་རེད། ད་ང་ཚོ་གཞུང་འབྲེལ་ཐོག་ནས་འདི་ཞིག་ཉམས་རྟོགས་བྱས་ན་དེ་བས་ང་ཚོ་དཀའ་ངལ་འཕྲད་ཀྱི་འདུག། ཁྱེད་རང་ཚོ་གཞུང་འབྲེལ་མ་ཡིན་པའི་ཆོས་ཚོགས་རེད་ཁྱེད་རང་ཚོ་ཕར་ཕྱིན་འགྲིག་གི་རེད་ཟེར་ན་འདི་ང་དགེ་རྒན་རྣམས་ཚོ་གང་གོ་བྱུང་མ་སོང། དེ་མིན་བལ་ཡུལ་ནང་དུ་ཡང་ཤེས་ཚད་བཀག་རྒྱ་ཆེན་པོ་ཡོད་ན་ཡང་བལ་ཡུལ་དོན་གཅོད་ཀྱིས་ཆོག་མཆན་ཞུས་ཏེ་དུས་ཚོད་ཐུང་ཐུང་ཞིག་གི་ནང་ཆོག་མཆན་རག་པ་ལྟར་འཕགས་པ་ཤིང་ཀུན་ཏུ་ཡོད་པའི་རྣམ་རྒྱལ་འབྲིང་སློབ་ཏུ་སྐུའི་འཁྲུངས་སྐར་སྲུང་བརྩི་མཛད་སྒོ་གནང་བའི་ཐུགས་ཁུར་དེར་བཅར་ཡུལ་ཨ་རིའི་གཞུང་ཚབ་མི་སྣ་སོགས་ཆེད་བཅར་གྱིས་མཛད་འཕྲིན་ལེགས་པར་བྱུང་མཐའ་ཡོད་པའི་སྐོར། བལ་ཡུལ་དོན་གཅོད་རྩིབ་རི་ལོ་པཎ་སྤྲུལ་སྐུ་མཆོག་ནས་འདི་ག་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཡོད། དུས་ཚོད་དེ་རྗེས་ཧ་ཅང་གི་རིང་དྲགས་ཀྱི་འདུག་ཟེར་ནས་བལ་ཡུལ་གཞུང་གི་ཉེན་རྟོག་པས་ཀྱིས་ནི་དེ་གླུ་གཞས་ཁ་ཤས་བཞེས་པ་འདུག་ཟེར་ནས་ཕྱོགས་བསྡུས་བྱེད་སྐོར་གསུངས་སོང་མ་གཏོགས་གཞི་རྩའི་གིས་ང་ཚོ་ཡ་གི་སྐུ་པར་གདན་འདྲེན་ཞུས་པ་ནས་བྱས་བྱས་གང་དག་བོད་ཀྱི་རྒྱལ་གླུ་བཏང་ཡ་རེད། བལ་བོའི་རྒྱལ་གླུ་བཏང་ཡ་རེད་དྲུག་བཞི་དབྱངས་ལྡན་བཏང་ཡ་རེད་ད་ག་ནང་བཞིན་བལ་ཡུལ་བོད་ཀྱི་ལྷ་མོ་ཚོགས་པས་ཀྱིས་བཀྲ་ཤིས་ཞོལ་པ་དང་གཞས་སྣ་འཁྲབ་སྟོན་དང་ཨ་ནི།

དོན་མེད་ཀྱི་དཀའ་ངལ་འཕྲད་སྲིད་པ་རེད་ཅེས་ཨ་རིའི་རྒྱལ་སྲིད་སྤྱི་ཁྱབ་ཁང་གིས་བརྗོད་ཡོད་པའི་གི་གནས་ཚུལ་ཐོན་ཡོད་འདུག་དེ་ཡང་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་རྒྱ་སྐད་སྡེ་ཚན་གྱི་གནས་ཚུལ་སྤེལ་གསལ་ལྟར་ན། ཉེ་ཆར་ཊུ་ཝི་ཊར་དྲ་རྒྱ་ཐོག་ལ་ཨ་རིའི་མི་དམངས་རྣམས་རྒྱ་ནག་ནང་ལ་མ་འགྲོ་ཟེར་ནས་གི་གནས་ཚུལ་དེ་ཕན་ཚུན་མང་དག་ཞིག་བརྒྱུད་སྤེལ་བྱེད་བཞིན་པ་འདུག་དེའི་ནང་ནས་གཙོ་བོ་དེ་ཨ་རིའི་གཞུང་གིས་ཨ་རིའི་གི་མི་སེར་རྣམས་ད་ལྟ་གནས་སྐབས་རིང་རྒྱ་ནག་ནང་ལ་མ་འགྲོ་ན་ཡག་རྒྱུ་རེད་གང་ཡིན་ཟེར་ན་དོན་མེད་ཀྱི་དཀའ་ངལ་དང་ནོར་འཁྲུལ་གྱིས་འཛིན་བཟུང་བྱེད་སྲིད་པ་རེད་ཅེས་འཁོད་ཡོད་པ་རེད། ད་རུང་གནས་ཚུལ་དེའི་ནང་ལ་མུ་མཐུད་ནས་གི་འཁོད་པར་གཞིགས་ན། ཨ་རིའི་རྒྱལ་སྲིད་སྤྱི་ཁྱབ་ཁང་གིས་བརྟག་དཔྱད་བྱས་པར་གཞིགས་ན། འཛམ་གླིང་གི་ས་གནས་མང་པོ་ཞིག་ལ་ཡོད་བཞིན་པའི་གི་ཉེན་ཁ་སྣ་ཚོགས་ཀྱི་རིམ་པ་བཏོན་པའི་གི་ནང། རིམ་པ་དང་པོ་དེ་རྒྱུན་ལྡན་གྱི་སྔོན་འགོག་བྱེད་ཐབས་དང། རིམ་པ་གཉིས་པ་དེ། འགྲུལ་སྐྱོད་པ་རྣམས་ཀྱིས་གི་ཚད་མཐོན་པོ་ཡི་ཐོག་ནས་སོ་སོ་གི་དོགས་ཟོན་བྱེད་དགོས་པ། གསུམ་པ་དེ། འགྲུལ་སྐྱོད་པ་མང་ཚོགས་ཀྱིས་ཡང་བསྐྱར་བསམ་བློ་གཏིང་ཟབ་པོ་བཏང་ནས་གི་རྒྱ་ནང་ལ་འགྲོ་མ་དགོས་པ་དང་རིམ་པ་བཞི་པ་དེ་ནི་ཉེན་ཚབས་ཆེ་བའི་གི་ངང་ནས་བརྗོད་ན་ཨ་རིའི་གི་མི་མང་རྣམས་རྒྱ་ནང་ལ་མ་འགྲོ་ན་ཡག་རྒྱུ་རེད་གང་ཡིན་ཟེར་ན་ཉེ་ཆར་ཕྱི་ཟླ་བདུན་པ་ཚེས་གཅིག་ནས་དངོས་སུ་ལག་བསྟར་བྱེད་བཞིན་པའི་གསང་མྱུལ་འགོག་རྒོལ་གྱི་བཅའ་ཁྲིམས་དང་ཕྱི་ཕྱོགས་འབྲེལ་བའི་སྐོར་གྱི་བཅའ་ཁྲིམས་གཉིས་ཀྱི་གི་ཐོག་ནས་རྒྱ་ནག་གཞུང་གིས་ཕྱི་ཕྱོགས་ཀྱི་མི་སྣ་ཁག་གི་ཐོག་ལ་འགྲེལ་བཤད་འདྲ་མིན་གྱི་ཐོག་ནས་ཁྱེད་ལ་དཀའ་ངལ་འཕྲད་སྲིད་པ་རེད་ཅེས་འཁོད་ཡོད་པའི་གནས་ཚུལ་ཐོན་ཡོད། ཨ་རི་གི་ནོར་སྲིད་བློན་ཆེན་མཆོག་རྒྱ་ནག་གི་ཁྲོམ་ར་བྱེད་ཕྱོགས་ཐོག་ལ་བཅོས་བསྒྱུར་གཏོང་དགོས་པ་དང་ཆབས་ཅིག་རྒྱ་ནག་གི་བྱ་སྤྱོད་ལ་སྐྱོན་བརྗོད་བྱས་ཡོད་པའི་གནས་ཚུལ་ཐོན་གི། དེ་ཡང་ཨ་རིའི་ནོར་སྲིད་དྲུང་ཆེན་ལྕམ་ཇ་ནེ་ཊི་ཡཱ་ལིན་མཆོག་གིས་རྒྱ་ནག་ནང་ལ་འཚམས་གཟིགས་ཕེབས་བཞིན་པ་ནི་སྤྱི་ཟླ་བདུན་པ་ཚེས་དྲུག་ཉིན་རྒྱ་ནག་ནང་ལ་ཡོད་པའི་ཨ་རིའི་ཚོང་འབྲེལ་མཐུན་ཚོགས་ཀྱི་ཚོགས་འདུ་ཞིག་གི་ཐོག་ཁོང་གིས་གཏམ་བཤད་ཅིག་སྤེལ་ཡོད་པ་དེའི་ནང་ཁོང་གིས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་དང་འབྲེལ་བ་ནན་པོ་ཡོད་མཁན་གྱི་རྒྱ་ནག་གི་དཔལ་འབྱོར་གྱི་བློ་སྟོན་པ་ཟུར་པ་ལེའོ་ཧེ་དང་རྒྱ་ནག་དབུས་དངུལ་ཁང་ཆེན་མོ་གི་འགན་འཛིན་དང་མཇལ་འཕྲད་གནང་པའི་སྐབས་རྒྱ་ནག་གི་ངོས་ནས་ཨ་མི་རི་ཀ་གི་ཚོང་དོན་ཐོན་པའི་གི་ཚོང་པ་ཁག་ཅིག་ལ་ཉེས་ཆད་བརྒྱབ་པ་དང་ཁྲོམ་ར་ཡི་ཚོང་འབྲེལ་བྱེད་ཕྱོགས་ཐོག་ལུགས་དང་མ་མཐུན་པ་སོགས་ཀྱི་གནད་དོན་མང་དག་ཞིག་གི་ཐོག་ལ་རྒྱ་ནག་གི་ངོས་ནས་འགྱུར་བ་མ་བཏང་བ་ཡིན་ན་ཨ་རི་གིས་དེ་ལ་གཞིགས་པའི་གདོང་ལེན་བྱེད་ཀྱི་རེད་ཅེས་གསུངས་ཡོད་པ་རེད། རྩ་བའི་ཨ་རིའི་ནོར་སྲིད་བློན་ཆེན་མཆོག་གིས་རྒྱ་ནག་ནང་ལ་འཚམས་གཟིགས་ཕེབས་དགོས་དོན་གཙོ་བོ་འདི་ནི་རྒྱ་ནག་དང་ཨ་མི་རི་ཀ་གཉིས་བར་ད་ལྟ་ཡོད་བཞིན་པའི་གི་མ་མཐུན་པའི་གི་གནད་དོན་རྣམས་སེལ་ཐབས་ཀྱི་ཆེད་དུ་ཡིན་ན་ཡང་དོན་དངོས་ཡི་ཐོག་གྲུབ་འབྲས་དེ་ཙམ་ཐོན་མེད་པ་དང་རེ་བ་ཡང་དེ་ཙམ་མེད་ལུགས་དཔྱད་ཞིབ་པ་ཚོ་གི་བརྗོད་ཡོད་པའི་གི་གནས་ཚུལ་ཐོན་འདུག། ཧོང་ཀོང་གི་རྒྱལ་ཁབ་བདེ་འཇགས་ཀྱི་ཁྲིམས་གཞི་དེ་ཡི་ཐོག་ནས་སྲིད་དོན་མི་སྣ་མང་པོ་ཞིག་འཛིན་བཟུང་བྱས་ནས་གི་ད་ལྟར་ཧོང་ཀོང་ནང་གི་གསར་འགོད་རང་དབང་གི་ཚད་གཞི་དེ་ཆེས་དམའ་ཤོས་ཤིག་ཏུ་སླེབས་ཡོད་པའི་གི་གནས་ཚུལ་ཐོན་འདུག། དེ་ཡང་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་རྒྱ་སྐད་སྡེ་ཚན་གྱི་གནས་ཚུལ་སྤེལ་གསལ་ལྟར་ན། རྒྱ་ནག་དམར་ཤོག་གཞུང་གིས་ཧོང་ཀོང་ཐོག་ལ་བཙན་དབང་གི་ཐོག་ནས་ཧོང་ཀོང་བདེ་འཇགས་ཀྱི་ཁྲིམས་གཞི་གསར་པ་དེ་ལག་བསྟར་བྱས་ནས་ཀྱི་ལོ་ངོ་གསུམ་ལྷག་ཙམ་ཞིག་གི་ནང་ཧོང་ཀོང་ནང་ལ་ཉུང་མཐར་ཡང་གསར་འགོད་སྡེ་ཚན་བཅུ་ལྷག་ཙམ་ཞིག་སྒོ་རྒྱག་བཅུག་ཡོད་པར་མ་ཟད་གསར་འགོད་པ་མང་དག་ཞིག་འཛིན་བཟུང་བྱས་ཡོད་པ་སོགས་ཀྱི་གནས་ཚུལ་མང་པོ་བྱུང་ཡོད་པ་རེད། གོང་ཞུས་ཀྱི་གནས་ཚུལ་དེ་དག་ཡི་ཐོག་ནས་བལྟས་པ་ཡིན་ན་ཧོང་ཀོང་ནང་གི་གསར་འགྱུར་རང་དབང་དང་སྨྲ་བརྗོད་རང་དབང་སོགས་ཀྱི་གནད་དོན་ཐོག་གནད་འགག་ཆེན་པོ་ཞིག་ཡོང་ཉེན་ཡོད་པ་དེ་གསལ་པོ་ཆགས་ཡོད་པ་རེད། ཧོང་ཀོང་ནང་གི་གསར་འགོད་མཐུན་ཚོགས་ནས་ཆེས་གསར་ཤོས་ཀྱི་གསར་འགོད་རང་དབང་ཡི་ཐོག་ལ་བརྟག་དཔྱད་བྱས་པ་བཞིན་ན་ཧོང་ཀོང་ནང་གི་གསར་འགོད་རང་དབང་གི་གནས་ཚུལ་དེ་ལོ་བཅུ་ཡི་ནང་གི་ཆེས་དམའ་ཤོས་དེ་ཆགས་ཡོད་པ་རེད། གོང་ཞུས་ཀྱི་གནད་དོན་དེ་ཡི་ཐོག་ལ་མཁས་དབང་ཁག་གིས་གསུངས་ན་ད་ལྟ་ཧོང་ཀོང་ནང་གི་གསར་འགོད་རང་དབང་དེ་ཧ་ལམ་ཤི་ཚར་པ་འདྲ་བོ་ཞིག་རེད་ཅེས་བརྗོད་ཡོད་པའི་གནས་ཚུལ་ཐོན་འདུག།

ད་ནི་དེང་གི་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་ནང། རྒྱ་ནག་གི་མགྱོགས་ཚད་ཧ་ཅང་མྱུར་བའི་གློག་གི་རི་ལི་ཐོན་གསར་པ་དེ་ད་ལྟའི་བོད་མཐོ་སྒང་གི་གོར་མོ་ནས་རྒྱལ་ས་ལྷ་སའི་བར་རྒྱུག་པའི་རི་ལི་ལམ་དེར་ཁོངས་འཇུག་གིས་འགྲོ་རྒྱུག་བྱེད་འགོ་བཙུགས་རྒྱུ་ཡིན་པ་དང་དེའི་ཤུགས་རྐྱེན་བཅས་ཀྱི་སྐོར་སྙན་སྒྲོན་ཞུ་རྒྱུ་ཡིན། དེ་ཡང་ཉེ་སྔོན་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་དྲུག་པའི་ཚེས་བཅུ་གཉིས་ཉིན་རྒྱ་ནག་གཞུང་འབྲེལ་གྱི ECNS། གསར་ལས་ཁང་གིས་གནས་ཚུལ་སྤེལ་བ་ལ་གཞིགས་ན། རྒྱ་ནག་གི་བོད་མདོ་སྨད་མཚོ་སྔོན་ཁུལ་གྱི་ཟི་ལིང་གྲོང་ཁྱེར་ནང་རྟེན་གཞི་བྱས་པའི་མེ་འཁོར་དང་མོ་ཊ་ལས་ཁང་གིས་ཉེ་སྔོན་ཕྱི་ཟླ་དྲུག་པའི་ཚེས་ལྔ་ཉིན་རྒྱ་ནག་གི་ནུབ་བྱང་ཟི་ལིང་གོར་མོ་ནས་བོད་ཀྱི་རྒྱལ་ས་ལྷ་ས་བར་འགྲོ་བསྐྱོད་བྱེད་པའི་རི་ལི་ལྕགས་ལམ་དེར་བཟོ་བཅོས་བཏང་སྟེ་རྟོག་ཞིབ་བྱེད་འགོ་བཙུགས་ཡོད་པ་དང། རི་ལི་ལྕགས་ལམ་དེ་ལེགས་བཅོས་གཏོང་བའི་ལས་དོན་གྱི་ཆེད་དུ་མི་བརྒྱ་ལས་གྲུབ་པའི་རུ་ཁག་ཞིག་གིས་རི་ལི་འཕྲུལ་འཁོར་དང་ནུས་ཤུགས་མཁོ་འདོན་འཕྲིན་གཏོང་འདྲེན་ལམ་བརྡ་རྟགས་དང་འགྲུལ་པ་དང་དངོས་ཟོག་དབོར་འདྲེན་དང་ཟམ་པ་དང་རི་ལིའི་འབབ་ཚུགས་སུ་བཟོ་བཅོས་ཡར་རྒྱས་དང་རྟོག་ཞིབ་བྱེད་ཀྱི་ཡོད་པ་དང་དེ་བཞིན་ཁོར་ཡུག་སྲུང་སྐྱོབ་སོགས་ཀྱི་ཐོག་ལ་ཚོད་ལྟ་དང་རྟོག་ཞིབ་བྱེད་འགོ་བཙུགས་ཡོད་པའི་གནས་ཚུལ་སྤེལ་གདའ། དེ་ནས་རྒྱ་ནག་གི་ཧྥུ་ཤིན་ཟེར་བའི་རི་ལི་གསར་པ་དེའི་ལས་གཞིའི་སྐོར་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་རྒྱ་ནག་དང་བོད་ཀྱི་སྐོར་ཉམས་ཞིབ་པ་དེང་སྐབས Spain ལ་བཞུགས་བཞིན་པ་སངས་རྒྱས་སྐྱབས་ལགས་སུ་བཅར་འདྲི་ཞུས་སྐབས་སུ། དེ་དེ་རེད་རྒྱ་ནག་གཞུང་གིས་ད་ལྟ་ད་བོད་ཀྱི་དབུས་གཙང་ས་ཁུལ་ལ་འགྲོ་ཡ་གི་ལྕགས་ལམ་དེ་མཚོ་སྔོན་གྱི་གོར་མོ་ནས་ལྷ་ས་བར་དུ་གི་ལྕགས་ལམ་དེ་ད

ད་ལྟ། ད། གོར་མོ་ནས་ལྷ་ས་བར་ལ་བར་དུ་གི་ལྕགས་ལམ་དེ་ཡི་ཐོག་ནས་ཨ་ནི་ད་མེ་འཁོར་དེ་རྒྱུག་ཡག་གི་མགྱོགས་ཚད་དེ་ཨ་ནི། ད་མགྱོགས་མོ་ཞིག་རྒྱུག་ན་ཨ་ནི་ཆུ་ཚོད་གཅིག་ལ་ཀི་ལོ་མི་ཊར་བརྒྱ་དང་ཉི་ཤུ་དང་ཡང་ན་བརྒྱ་དང་བཞི་བཅུ་ད་མགྱོགས་ཚད་འདྲ་བོ་ཡིན་དགོས་ས་རེད་དོ་འཇོག་ཨ་ནི་ཁོ་དེ་ད་མེ་འཁོར་དེ་ཐོག་ནས་འགྲོ་མ་ཆོག་ཡ་ལམ་ཀ་གི་ཆ་རྐྱེན་འཛོམས་གི་མེད་ཙང་ད་ཁོ་ཚོས་དེ་ཡར་རྒྱས་གི་ལས་གཞི་དེ་སྤེལ་ནས་ད་ལས་གཞི་དེ་མཇུག་གྲུབ་ཚར་འདུག། ད་དེའི་རྟོག་ཞིབ་ཀྱི་ཚད་དེའི་སྒང་ལ་དེ་ཆ་ཚང་ཏག་ཏག་བསྡད་ཡོད་ན་ད་ཁོ་རང་ཚོ་ད་ད་ཧྥུ་ཤིན་ཧའོ་ཟེར་ཡ་ད་ཧྥུ་ཤིན་ཧའོ་ཟེར་ཡ་དེ་རྒྱ་ཡིག་གི་ཁོ་རང་ཚོ་རི་ལི་དེའི་མིང་རེད་ད་དེ་རི་ལི་དེ་མགྱོགས་པ་དེ་རེད་དོ། ཧྥུ་ཤིན་ཟེར་ཡ་དེ་རྒྱ་ནག་གི་སྐྱར་དར་ཟེར་ཡ་དེ་རེད་སྐྱར་དར་དར་བ་ད་ཁོ་ཚོ་ཀྲུང་ཧྭ་མི་རིགས་སྐྱར་དར་ཟེར་ཡ་གི་སྐྱར་དར་ཟེར་ཡ་གི་ཨ་ནི་ཐ་སྙད་དེ་བེད་སྤྱོད་བྱས་ནས་ད་ཞི་ཅིན་ཕིང་གིས་ཀྲུང་ཧྭ་མི་རིགས་སྐྱར་དར་ཟེར་ཡ་དེའི་གི་མཚན་དེ་བེད་སྤྱོད་བྱས་ནས་ཧྥུ་ཤིན་ཧའོ་ཟེར་ཡ། ཧྥུ་ཤིན་རྟགས་ཅན་གྱི་ཨ་ནི་མེ་འཁོར་དེ་མ་འོངས་པ་ལ་ཨ་ནི་ད་གོར་མོ་ནས་ལྷ་ས་བར་དུ་གཏོང་ཡག་གི་ཨ་ནི་དེ་འཆར་གཞི་དེ་འདིང་གི་འདུག་བ་ད་དེ་ཡོང་བ་ན་ད་དེ་ཆུ་ཚོད་གཅིག་ལ་ཀི་ལོ་མི་ཊར་བརྒྱ་དང་དྲུག་ཅུ་ཐམ་པ་རྒྱུག་ཐུབ་ཀྱི་ཡོད་རེད་ཟེར་ད་དེ་འདྲའི་ནི་གི་ལ་ལྷ་ས་ནས་གོར་མོ་བར་དུ་ངོ་མ་གི་འོད་ད་ད་ལྟ་རྒྱུག་བཞིན་པའི་མེ་འཁོར་མགྱོགས་ཚད་དེ་ལས་དེ་ལས་ཨ་ནི་ད་ཆུ་ཚོད་གཅིག་དང་སྐར་མ་བཞི་བཅུ།

ད་དེ་གི་གཙོ་བོ་དེ་རྒྱ་ནག་གཞུང་གིས་བཤད་ཡ་ན་ཅིག་མི་སྟབས་བདེ་རུ་འགྲོ་ཡ་དང་ཨ་ནི་ད་ལམ་ཀ་གི་དུས་ཚོད་དེ་ཐུང་རུ་བཟོ་ཡ་དེའི་ཆེད་དེ་ཡིན་ཟེར་གི་འདུག་བ་ཁོ་ཚོས་གི་ད་གནས་ཚུལ་དེ་དེ་འདྲ་སྤེལ་འདུག་ལར་མདོ་དོན་འདྲ་བོ་དེ་རེད། གལ་སྲིད་རི་ལི་ལྕགས་ལམ་དེའི་ཐོག་ཚོད་ལྟའི་ལས་དོན་ཁག་ཆ་རྐྱེན་འཛོམས་ནས་ལེགས་གྲུབ་བྱུང་བའི་རྗེས་སུ་མཚོ་སྔོན་གྱི་གོར་མོ་ནས

གནས་ཚུལ་དེ་ཚོ་ལྟར་ན་ད་ཁོ་རང་ཚོ་གི་ད་ལྟ་མཚོ་སྔོན་གྱི་ནང་ཁུལ་གྱི་ད་དེ་ལྕགས་ལམ་དང་འབྲེལ་བ་ཡོད་ཡ་ལྷན་ཁང་ཚང་མ་གི་ཨ་ནི་མཉམ་འབྲེལ་བྱས་ནས་ད་ལྟ་ད་ལས་གཞི་དེ་ཡར་རྒྱས་བཏང་ཡ་གི་ལས་གཞི་དེ་བརྟག་ཞིབ་བྱེད་ཀྱི་ཡོད་ཟེར་དེ་བརྟག་ཞིབ་དེ་མཇུག་གྲུབ་པ་ན་ཨ་ནི་དེ་ཁོ་རང་ཚོ་གི་ད་ཧྥུ་ཤིན་ཧའོ་མེ་འཁོར་དེ་རྒྱུག་ཡ་དང་དེ་རྗེས་ནས་ལུས་ཅུས་རེན་ཟེར་ཡ་གི་ཨ་ནི་ད་མེ་འཁོར་དེ་ཚོ་རྒྱུག་ཡ་གི་འཆར་གཞི་ཡིན་ཟེར་ཁོ་ཚོ་དེ་བཤད་ཀྱི་འདུག་དེ་དེའི་སྒང་ལ་ད་ལྟ་དེ་དུས་གང་ལ་ལས་གཞི་དེ་བརྟག་དཔྱད་བྱེད་ཡག་དུས་ཚོད་ཞེ་དྲག་འགོར་གི་མ་རེད་དེ་དུས་གང་ལ་ཕལ་ཆེར་ད་ད་ལོ་ཕྱི་ཟླ་བདུན་པ་བརྒྱད་པ་ཞིག་གི་ནང་ལོགས་ལ་ད་མ་འོངས་པ་ཞེ་དྲག་འགོར་གི་མ་རེད་ཨ་ནི་ཁོ་རང་ཚོ་གི་ད་ལྟ་ལྕགས་ལམ་ལས་འཆར་དེ་ད་ཡར་རྒྱས་བཏང་ཚར་འདུག་དེ་དུས་གང་ལ་ད་གངས་ལྗོངས་ཕྱོགས་ད་ཕལ་ཆེར་ཧྥུ་ཤིན་ཧོ་དེ་གོར་མོ་ནས་ལྷ་ས་བར་དུ་འགྲོ་རྒྱུ་ཡིན་པ་དེ་གསལ་བོ་འདྲ་བོ་ཅིག་རེད་ལ།

ད་ཉང་ཁྲི་ཉང་ཁྲི་ནས་ཡང་ལྷ་ས་བར་དུ་བཟོ་གི་ཡོད་ཡ་ད་འདི་ཚོ་ཚང་མ་ལ་ཨ་ནི་ཤུགས་རྐྱེན་ཐེབས་ཡོད་ད་དེ་གསལ་བོ་རེད་ད་འདི་ཡི་ཁོར་ཡུག་བོད་ཀྱི་སྤྱི་ཚོགས་ད་བོད་ཀྱི་རིག་གཞུང་དེ་ཚོ་ལ་གཏོར་བརླག་ད་ཆེན་པོ་བྱུང་ཡོད་ཡ་དེ་འཛམ་གླིང་གི་ཡོངས་གྲགས་རེད་ད་ལྕགས་ལམ་བཟོ་ཡ་དེ་ཡི་ནི་ནི་བོད་ཀྱི་ཁོར་ཡུག་ལ་གཏོར་བརླག་ག་ཚད་བྱེད་འགྲོ་གི་ཡོད་ཡ་དེ་ཆེན་པོ་མ་རེད་ད་དེ་ལས་ཚབས་ཆེ་ཡ་དེ་ང་ཚོ།

ད་མ་འོངས་པ་ན་བོད་འདི་ཡང་ནི་ཆིན་ཚུ་གཟུགས་ཡག་དང་ད་ནི་གཏེར་ཁ་སྔོག་འདོན་བྱེད་ཡག་ལ་ད་བྱེད་ཡག་གི་ཚད་དེ་བས་དེ་ལྡབ་མང་པོ་ཞིག་ཆེན་པོ་འགྲོ་རྒྱུ་ཡིན་པ་དེ་གསལ་བོ་རེད་ད་ངོ་མ་བོད་གི་གཏེར་ཁ་མང་པོ་ཅིག་སྔོག་ཐུབ་གི་མེད་ཡ་དེ་དཀའ་ངལ་དེ་ག་རེ་རེད་ན་ཁོ་ལམ་ཁ་མེད་དེ་གང་ལ་ནི་མ་འོར་འདྲེན་བྱེད་དེ་གང་ལ་ད་ལྕགས་ལམ་མེད་དེ་གང་ལ་འོར་འདྲེན་བྱེད་ན་གོང་ཆེན་པོ་དང་དེ་གི་འགྲོ་སོང་ཆེན་པོ་ཡིན་ད་ད་ལྟ་ལྕགས་ལམ་བཟོས་ལྕགས་ལམ་སྒང་ལ་ནི་ད་ད་དེ་ན།

ཨ་རིའི་རྒྱལ་ས་ཝ་ཤིང་ཊོན་དུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ལས་རིམ་ཁག་རྒྱང་སྲིང་ཟིན་པ་ཡིན། ཨ་ནི་དེ་རིང་གི་ལས་རིམ་གཙོ་སྐྱོང་བ་ང་བློ་བཟང་ཆོས་འཕེལ་ཡིན། ཨ་ནི་རྣམ་པ་ཚོ་གི་ང་ཚོ་ལས་རིམ་ཉན་པ་ལ་བཀའ་དྲིན་ཆེ།